འདས་པའི་གཟའ་འཁོར་ནང་བྱུང་བའི་འཛམ་གླིང་གི་གལ་ཆེའི་གནས་ཚུལ་ཁག་ཅིག་གི་ཐོག་ལ་ཡང་རྩོམ་སྒྲིག་འགན་འཛིན་བློ་བཟང་ཡེ་ཤེས་ལགས་ཀྱི་ལྷན་དུ་གླེང་མོལ་ཞུ་ཡས་ཀྱི་དུས་ཚོད་དེ་རེད། བློ་བཟང་ཡེ་ཤེས་ལགས་བཀྲིས་བདེ་ལེགས། བཀྲིས་ལེགས་ཀུན་བཟང་ལགས་བཀྲིས་ལེགས། ལགས་འོང་ད་ད་རེས་ད་རིང་མིན San Francisco ནང་ལ་ཡང་ཚོགས་འཆར་ཡོད་པའི་ད APEC ཅེས་པའི་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་མཐུན་ཚོགས་ཀྱི་ཆེས་མཐོའི་ལྷན་ཚོགས་ཀྱི་ཞོར་དུ་ད་ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་དན་དང་ཨ་ནི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གཉིས་ཕན་ཚུན་ཐད་ཀར་ཨ་ནི་ཐུག་འཕྲད་བྱེད་འཆར་ཡོད་པའི་སྐོར་ལ་ཡང་ད་གནས་ཚུལ་མང་པོ་ཐོན་ཡོང་གི་འདུག་ག་ད་འདི་འདྲའི་ཡིན་དུས་ཙམ་པ་ད་གསར་འགྱུར་བརྒྱུད་ལམ་ཁག་གིས་དོ་སྣང་བྱེད་བཞིན་པ་དེ་གནད་འགག་ཆེ་ཆུང་ར་གཅིག་ག་ཚོད་ཆགས་ཀྱི་ཡོད་ན། ལགས་རེད། ད་འདི་གནད་འགག་ཆེན་པོ་ཞིག་ཆགས་ཀྱི་ཡོད་རེད་ག་རེད་ཟེར་ན་འཛམ་བུ་གླིང་གི་ནང་ལོགས་ལ་ཨ་མི་རི་ཀ་དེ་ད་འཛམ་གླིང་ནང་ལོགས་ཀྱི་དཔལ་འབྱོར་ཆེ་ཤོས་ཡིན་པའི་གི་ཨ་ནི་རྒྱལ་ཁབ་ཅིག་བྱས། ཨ་ནི་རྒྱ་ནག་དེ་ད་ཅིག་གི་དཔལ་འབྱོར་གྱི་ཆེ་ཤོས་ད་ཅིག་གཉིས་པ་དེ་ཡིན་པའི་ཆ་ནས་ཨ་ནི་འཛམ་གླིང་སྤྱི་གི་དཔལ་འབྱོར་གྱི་ད་ལྟ་གནད་འགག་དེ་ཞེ་པོ་ཅིག་ཆེན་པོ་ཆགས་ཀྱི་ཡོད་དུས་ཨ་ནི་རྒྱལ་ཁབ་དེ་གཉིས་བར་ལ་ཡ་ག་ཚོད་ཀྱི་ཅིག་གི་མཉམ་རུབ་འདྲ་བོ་བྱུང་བ་ཡིན་ན་ཨ་ནི་མཉམ་ལས་འདྲ་བོ་བྱུང་བ་ཡིན་ན་ཡག་པོ་ཡོང་གི་རེད་བསམ་ཡག་གི་གཞི་རྩ་དེའི་ཐོག་ནས་ཡོང་གི་ཡོད་རེད་བྱས་ཙང་བྱེད་དུས་སྤྱིར་བཏང་ཨེ་པེག་གི་ལྷན་ཚོགས་ཐོག་ལ་རྒྱལ་ཁབ་ཉི་ཤུ་རྩ་གཅིག་ཅིག་གི་དབུ་ཁྲིད་དང་ཕྱི་སྲིད་ག་དཔལ་འབྱོར་གྱི།

ད་ཅིག། ཕྱོགས་གཉིས་ཀྱི་བར་ལ་ཡང་ད་ཅིག་འཁོན་འཛིན་རེད། དོགས་པ་རྣམ་རྟོག་རེད་དེ་འདྲས་ཀྱི་རྨ་ཁ་ཆེན་པོ་བྱེད་དུས་ད་རྨ་ཁ་ག་ག་ཚོད་ཅིག་གསོ་ཐུབ་ཀྱི་རེད་པས་བསམ་པའི་གི་འདི་བྱེད་ཡོད་རེད་ཨ་ནི་ངས་ཀུན་བཟང་ལགས་ད་ལྟ་འདི་གཅིག་ངོ་སྤྲོད་ཞུས་པ་ཡིན་ན། དཔེར་ན་ཨ་མི་རི་ཀའི་སྲིད་འཛིན་ངོས་ནས་ཨ་ནི་རྒྱ་ནག་གི་འགོ་ཁྲིད་མཉམ་དུ་ལ་ཡང་ད་གྲོས་མོལ་བྱས་པའི་ཞོར་ལ་རེ་བ་ག་རེ་རྒྱག་གི་ཡོད་རེད། ཨ་ནི་རྒྱ་ནག་ངོས་ནས་ཡང་ཅིག་རེ་བ་འདྲ་བོ་ཅིག་དང་ད་ཅིག་ག་རེ་འདྲ་བོ་ཅིག་གིས་ཅིག།

དེ་ཚོའི་གི་གནད་དོན་ཐོག་ནས་ད་ཅིག་གནས་ཚུལ། འཛམ་གླིང་ནང་ལ་གནས་ཚུལ་ཛ་དྲག་ཆེན་པོ་འདི་འདྲ་མ་ཆགས་ཡའི་ཆེད་དུ་རྒྱ་ནག་གི་ཤུགས་རྐྱེན་ཡོད་ས་རྒྱ་ནག་གི་ཨུ་རུ་སུ་རེད་རྒྱ་ནག་གི་ཨི་རན་བརྒྱུད་བྱས་ནས་ཨནི་ཧ་མཱས་ཀྱི་དྲག་སྤྱོད་ད་ད་དྲག་ལས་སྤེལ་བཞིན་པའི་ལས་དོན་དེ་ཚོ་མཚམས་འཇོག་ཡོང་ཡ་ལ་སོགས་པ་དེ་ཚོའི་ཐད་ལ་ཡ་ནུས་ཤུགས་སྤྲད་བཅུག་ཡ་ལ་ཡ་འབད་བརྩོན་གནང་ཡ་ཅིག་དང་ཨནི་ཅིག་གི་ཕན་ཚུན་ཅིག་ད་གོ་བརྡ་མ་འཕྲོད་པའི་བཟོ་འདྲ་པོ་དང་ཡང་ཅིག་གི་སྣང་ཚུལ།

ཨ་མི་རི་ཀའི་ནང་ལོགས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་གི་འོས་བསྡུའི་སྐབས་ལ་རྒྱ་ནག་ནས་མཐར་རང་ཁུངས་ནས་ད་གཅིག་གི་ཇུས་ངན་གྱི་ཐོག་ནས་འོས་བསྡུའི་ནང་ལ་ཐེ་གཏོགས་བྱེད་ཡ་རྙོག་གྲ་སློང་ཡ་སོགས་པ་འདི་ཚོ་ཅིག་གི་དམ་འཛིན་བྱེད་ཡ་དང་འདི་ཚོ་ལ་ཡ་འདི་གནང་གི་རེད་ཟེར་ཅིག་དེ་འདྲ་ཅིག་གསུང་གི་འདུག་རྒྱ་ནག་ངོས་ནས་འབད་བརྩོན་གཙོ་བོ་ཅིག་འདི་ཡིན་ས་རེད། ད་གཅིག་ཐེ་ཝན་གྱི་ཐོག་ལ་ཨ་མི་རི་ཀས་ཀྱི་ཐེ་ཝན་གྱི་རང་བཙན་ལ་ཡ་ད་རྒྱབ་སྐྱོར།

དགོས་མཁོ་ཆགས་བསྡད་ཤག་གཉིས་པ་དེ་ལ་ཡང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་ལ་ཡང་རྒྱལ་ཁབ་ནང་ལ་མང་ཚོགས་ཀྱི་མ་དགའ་བ་དང་འཁོན་འཛིན་དང་དེ་ཚོ་མང་པོ་ཡོང་དུས་ཨ་ནི་དེ་ཚོ་ཚང་མ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་ལ་ཡང་དགོས་ཡག་དེ་ག་རང་ཆགས་འདུག་ཟེར་ན་ད་ཨ་མི་རི་ཀས་རྒྱ་ནག་ལ་དཀའ་ངལ་ཞིག་འཕྲད་ཀྱི་ཡོད་ན་དཀའ་ངལ་དེ་ག་ཚང་མ་ཨ་མི་རི་ཀས་བཟོ་གི་ཡོག་རེད་ལབ་ཡག་གི་ཅིག་གིས་ད་ཁ་བཏང་ས་རེད་ཁ་གཡོག་གཡོག་ས་སོགས་འདྲ་བོ་ཅིག་དེ་འདྲས་བསད་གི་ཡོག་རེད་ཞེས་འདི་འདྲས་ཅིག་བཤད་ཀྱི་འདུག་ལ།
ལགས་ལགས་སོ་དེ་ནས་ད་རྒྱལ་སྤྱིའི་གནས་ཚུལ་གལ་ཆེ་ཅིག་ད། ཨིས་རལ་དང་ཧ་མ་སི་དམག་འཐབ་དེ་ཆགས་འདུག་ད་ད་ལྟའི་ཆར་ལ་ཡང་ཨིས་རལ་དང་ཧ་མ་སི་གཉིས་ཀྱི་དམག་འཁྲུག་གི་གནས་སྟངས་དེ་ད་ག་འདྲས་ཆགས་བསྡད་འདུག། ལགས་རེད་ད། ཕྱི་ཚུལ་ལ་ཡང་ད་ལྟ་ཨིས་རལ་གྱིས་དམག་གྷ་ཟ་ནང་ལོགས་ལ་ཡང་ད།

ཁ་ཆེ་ཚོས་ངོ་རྒོལ་བྱས་ཡོང་དུས། ད་མེ་མདའ་རྒྱག་གི་ཡོད་མ་རེད་ཚེ་སྲོག་དེ་འགྲོ་གི་ཡོད་མ་རེད་དེ་ཡིན་ནའི་བྱིའུ་ལ་ཡ་རྒྱབ་ཡག་གི་ད་ལྟ་བྱིངས་མདའ་དེ་རྒྱབ་བྱས་ནས་མིག་ལོང་བ་མང་པོ་མིག་ལོང་བ་མང་པོ་བཟོས་ཡོད་རེད་མི་ལོ་ཆུང་ཆུང་མང་པོ་ད་ཁོང་ཚོ་མི་ཐོག་ནས་མི་ཐོག་ཁོང་ཚོས་དཔེར་ན་སྤུ་གུ་ཆུང་ཆུང་ཅིག་གི་མིག་ལོང་བ་བཟོས་ཡོད་ན་མིག་ལོང་བ་དེ་ག་རེ་ཆགས་སོང་ཟེར་ཡག་འཁོན་འཛིན་དེ་མི་ཚེ་གང་ཙམ་ཅིག་བསྡད་ཀྱི་རེད་ཨ་འདི་གི་སོ་སོའི་གི་རྗེས་མ་བུ་ཕྲུག་དང་དེ་ཚོ་ཡོང་དུས་ལོ་རྒྱུས་ཐོག།

ཨོ། ད་འདི་ལྟ་སྟངས་འདི་ཡག་པོ་གང་ཡང་ཡོད་ས་མ་རེད་དང་པོ་ཁོ་རང་ནས་ག་རེ་ཟེར་ན་ཁོ་རང་འགོ་ཁྲིད་ཡུན་རིང་པོ་ཕྱིན་ད་ལོ་བཅུ་དྲུག་བཞེས་དུས་ཡུན་སྣ་ཁ་འདྲ་མི་འདྲ་ཅིག་ལ་ཡང་འགོ་ཁྲིད་བྱས་པ་རེད་ཨ་ནི་ཁོ་རང་ཚོ་སྲིད་དོན་པ་ཚོས་ཀྱིས་ཨ་ནི་སོ་སོའི་ཆབ་སྲིད་དབང་ཆ་བཟུང་ཡག་གི་ཆེད་དུ་ད་ལྟའི་གི་དཀའ་ངལ་གི་ས་བོན་དེ་བཏབ་ཡག་ད་གང་ལྟར་ཨ་ད་མང་ཚོགས་ཀྱི་གཞི་ནས་ར་སྤྲོད་བྱུང་གོ་འདི་ག་རེ་ཟེར་ན་འོས་ཤོག་སྐབས་དུས་དེ་ལ་འོས་བསྡུ་བྱེད་དུས་ང་ལས་ཁོ་འཇོན་པ་བྱེད་ཀྱི་ང་ལས་ཁོ་འཛི་ག་བྱེད་ཀྱི་ང་ལས་ཁོ། ད་ཨིས་ར་ཨེལ་གྱི་རྩ་དོན་ཐོག་ལ་ཡར་ཤུགས་ཆེ་བ་བྱེད་ཀྱི་ཡིན་ལབ་དུས་ཁོ་རང་ཚོས་གཅིག་གཡས་ཕྱོགས་ཀྱི་གཅིག་གི་མཐའ་ལྷུང་གི་ལྟ་བ་ཤུགས་ཆེན་པོ་ཞིག་འཁྱེར་ཡོང་དུས་ད་གཅིག་པེ་ལེ་སི་ཐན་གྱི་མི་དམངས་ཚོ་མགོ་འབུར་བཅུག་གི་མེད་པེ་ལེ་སི་ཐན་གྱི་མི་དམངས་ཀྱིས་ཨ་ནི་གཞུང་འཛུགས་བཅུག་གི་མེད་པེ་ལེ་སི་ཐན་འདི་ཕྱིན་ཁོང་ཚོའི་གྲལ་དགའ་དེ་ཚོ་འོས་ཤོག་ཤུགས་ཆེན་པོ་ཞིག་ཐོབ་ཨ་ཁོང་ཚོའི་གི་རྐྱེན་པས་ཨ་ནི་པེ་ལེ་སི་ཐན་གྱི་མི་དམངས་དང་ད་རྒྱལ་སྤྱིའི་ཐོག་ལ་པེ་ལེ་སི་ཐན་དང་ཞི་འགྲིག་ཡོང་ཡག་གི་རྩ་དོན་ཚོ་ཚང་མ་སྣང་ཆུང་འགྱུར་ཨ་ནི་མེད་པ་ཆགས་ཡོད་མེད་པ་འགྲོ་གི་ཡོད་དུས། ད་གང་ལྟར་ད་ལྟའི་གི་གནས་སྟངས་འདི་དཀའ་ངལ་འདི་གཞི་རྩའི་གི་ས་བོན་འདྲ་བོ་འདི་འདི་ནས་བྱུང་ཡོད་རེད་བྱས་ཅིག་བསྟུན་མཁས་འགྲིག་ཆགས་ཡོང་ཡག་གི་བསམ་ཤེས་འདི་འདྲ་ཁྱོན་ནས་མ་བྱས་དུས་འདི་འདྲ་བྱུང་ཡོད་རེད་དཔེར་ན་ཁོ་རང་ཚོས་ག་རེ་གསུང་གོ་ཟེར་ན། གྷ་ཛ་གི་ནང་ལོགས་ལ་ཨིས་ར་ཨེལ་གི་ཨ་ནི་ཅིག་གི་དཔལ་འབྱོར་དམ་དྲག་དང་འདི་འདྲའི་གི་ཨ་ད་ཅིག་གི་དཔུང་ཤུགས་ཀྱི་རྐྱེན་པས་ཨ་ནི་གྷ་ཛའི་ནང་ལོགས་ཀྱི་གཞོན་སྐྱེས་ལས་མེད་གི་གྲངས་འབོར་དེ།

མ་འོངས་པར་ཡང་དམག་འཐབ་འདི་མཚམས་འཇོག་བྱེད་པའི་སྐབས་དུས་དེ་ལ་ཨ་ནི་ཁོ་རང་ཅིག་གི་ནག་ཉེས་ཉེས་ཅན་པ་ཅིག་ལ་ཡང་ངོས་འཛིན་བྱེད་ཀྱི་རེད་ལོ་རྒྱུས་ཀྱི་ལྟ་སྟངས་ཡག་པོ་ཡོང་གི་མ་རེད་ཅེས་འདི་འདྲ་གསུང་གི་འདུག།
ད་བྱས་ན། ལགས་སོ།